སྙན་ཐོ་གསར་པ་ཞིག་ལ་ལྟར་ན་སི་རི་ཡ་དང། ཨི་རག། ཨབ་གྷ་ནིས་ཐན་སོགས་ནས་ཡིན་པའི་སྐྱབས་བཅོལ་བ་རྣམས་ཨོ་སི་ཀྲི་ལི་ཡའི་ནང་གཞིས་ལེགས་པར་ཆགས་ཡོད་པ་ཐོན་ཡོད་འདུག་རྟོག་ཞིབ་དེའི་ཁྲོད་དུ་བཅར་འདྲི་བྱས་པའི་སྐྱབས་བཅོལ་བ་རྣམས་ལས་མི་གྲངས་བཞི་ཆ་གསུམ་ཙམ་གྱིས་ཁོ་ཚོའི་འཚོ་བ་གསར་པ་སྐྱིད་པོའི་ངང་སྐྱེལ་བཞིན་ཡོད་པར་འགྲེལ་བརྗོད་གནང་ཡོད་འདུག་ཤན་ཀྲེལ་དང་ཨའེ་ལཱ་གཉིས་ལོ་གསུམ་གྱི་གོང་དུ་སི་རི་ཡ་ནང་དམག་འཁྲུག་འབྱུང་བཞིན་པའི་སྐབས་ཨོ་སི་ཀྲི་ལི་ཡར་སླེབས་པ་ཡིན་འདུག། དེ་ཡང་ཤན་ཀྲེལ་ལ་ཁོང་མོའི་ལུང་པར་དངུལ་ཁང་ཆེ་བ་ཞིག་གི་ནང་འགན་འཛིན་གྱི་ཕྱག་ལས་གནང་ཡོད་ཀྱང་ཨོ་སི་ཀྲི་ལི་ཡར་སླེབས་རྗེས་འཚོ་བ་གཞི་ནས་འགོ་འཛུགས་དགོས་པ་ཞིག་བྱུང་ཡོད་འདུག་ཁོང་མོས་གསུངས་དོན། It was hard, you are far from your culture. ང་རང་གི་ནང་མི་དང་ལུང་པའི་ལམ་ལུགས་སྲོལ་སོགས་ལས་ཐག་རིང་པོ་ཆགས་པས་དཀའ་ངལ་ཆེན་པོ་འཕྲད་བྱུང། ང་རང་ལོ་བཅུའི་རིང་བྱས་པའི་ལས་ཀ་དེ་ཡང་མཚམས་བཞག་དགོས་པ་བྱུང། དེར་སླེབས་རྗེས་ངས་གཙང་མ་བཟོ་མཁན་དང་མ་བྱན། ཚོང་ཁང་ནང་ཅ་དངོས་འཚོང་མཁན་སོགས་ལས་ཀ་རག་ཚད་བྱས་པ་ཡིན། དེ་ཡང་ཤན་ཀྲེལ་ལ་ཁོང་མོ་ཨོ་སི་ཀྲི་ལི་ཡར་སླེབས་ནས་ལོ་གཅིག་གི་རྗེས་སུ Commonwealth དངུལ་ཁང་ནང་ལས་སྦྱོང་བའི་གོ་སྐབས་ཤིག་ཐོབ་ཡོད་པ་དང། ཁོང་མོས་ལས་སྦྱོང་དེའི་སྐབས་རང་ཉིད་ཀྱི་འཇོན་ཐང་སྟོན་ཐུབ་པ་བྱུང་ཡོད་འདུག་ཡང་ཁོང་མོས་གསུངས་དོན། In a year and four months, ལོ་གཅིག་དང་ཟླ་བ་བཞི་རིང་ང་རང་དངུལ་ཁང་དེའི་ནང་ལས་འགན་མི་འདྲ་བ་གསུམ་ཙམ་བྱས་པ་ཡིན། ཐོག་མར་ལས་སྦྱོང་བ་དང་དེའི་རྗེས་དབྱེ་ཞིབ་པ་དང་མཐར་འགོ་འཛིན་བྱས་པ་ཡིན།

འོན་ཀྱང་རྟོག་ཞིབ་དེའི་ཉམས་ཞིབ་པ་དང་སིད་ནི་ནང་ཡོད་པའི University of Technology གཙུག་ལག་སློབ་གྲྭ་ཆེན་མོའི་སློབ་དཔོན Jock Collins ལགས་ཀྱིས། སྐྱབས་བཅོལ་བ་དེ་དག་ལ་རང་ཉིད་ཀྱི་ཆེད་ལས་དང་མཐུན་པའི་ལས་ཀ་རག་པར་འགོག་རྐྱེན་ཆེན་པོ་འཕྲད་བཞིན་ཡོད་ཅེས་ཁོང་གིས་འགྲེལ་བརྗོད་གནང་དོན།
ང་ཚོས་ཤེས་གསལ་ལྟར་ན་སི་རི་ཡ་དང་ཨི་རག་ནང་སྨན་སྦྱོར་བའི་ལས་ཀ་བྱེད་མྱོང་མཁན་རྣམ་པ་དེར་སླེབས་རྗེས། སྨན་སྦྱོར་བའི་ལས་རོགས་ལྟ་བུའི་གང་ལྟར་ཁོང་ཚོའི་ཤེས་ཚད་ལས་དམའ་བའི་ལས་ཀ་མ་གཏོགས་རག་གི་མི་འདུག་དེ་ཡང་སྙན་ཐོ་དེ་ནི་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་བྱས་པའི་རྟོག་ཞིབ་ཀྱི་གྲུབ་འབྲས་ཡིན་པས་འདི་ལོའི་ནད་ཡམས་སྐབས་སུ་སྐྱབས་བཅོལ་བ་ཚོར་འཕྲད་པའི་གནས་སྟངས་ཚུད་མེད་པ་ཡིན་འདུག་ཡང་སྐྱབས་བཅོལ་བར་ཞབས་ཞུ་གནང་མཁན་གྱི་ཚོགས་པ Settlement Services International ཞེས་པའི་སྤྱི་ཁྱབ་འགན་འཛིན Violet Roumeliotis ལགས་ཀྱིས་སྐྱབས་བཅོལ་བ་རྣམས་ལ་ནད་ཡམས་སྐབས་ཁྱིམ་དུ་ལས་ཀ་བྱེད་པར་འཕྲུལ་ཆས་མཐུན་རྐྱེན་མེད་པས་འགོག་རྐྱེན་འཕྲད་ཡོད་ཅེས་ཁོང་མོས་གསུངས་དོན།
We assume that everyone has access to ང་ཚོས་མི་ཚང་མར་དྲ་རྒྱ་དང་གློག་ཀླད། གློག་ལེབ་སོགས་ཀྱི་འཕྲུལ་ཆས་མཐུན་རྐྱེན་ཡོད་ཤག་ཤག་བརྩི་གི་ཡོད། འོན་ཀྱང་སྐྱབས་བཅོལ་བ་མང་པོ་ཞིག་ལ་ཆ་རྐྱེན་དེ་དག་འཛོམས་མེད་པའི་རྐྱེན་གྱིས་གཞན་དང་འབྲེལ་བ་བྱེད་མི་ཐུབ་པར་ཁེར་རྐྱང་གི་འཚོ་བ་ཞིག་བྱུང་གི་ཡོད། དེ་བཞིན་ཏོག་དབྱིབས་གཉན་རིམས་ཀྱི་རྐྱེན་པས་ཨོ་སི་ཀྲི་ལི་ཡའི་གཞུང་གིས་དངུལ་གྲོན་ཆུང་ཆེད་འདི་ལོར་སྐྱབས་བཅོལ་བ་གྲངས་ལྔ་སྟོང་ཉུང་དུ་བཏང་ཡོད་འདུག་གནས་ཚུལ་དེ་ནི SBS གི་གསར་འགོད་པ Lucy Murray ལགས་ཀྱིས་ཕྱོགས་བསྒྲིགས་གནང་བ་དང། ང་པད་མ་སྒྲོལ་དཀར་གྱིས་བོད་སྐད་ནང་སྙན་སྒྲོན་ཞུ་བ་ཞིག་ཡིན། ལྷན་རྒྱས་ཀྱིས SBS བོད་སྐད་ལ་གསན་པར་བཀའ་དྲིན་ཆེ། sbs.com.au/radioapp དུ་བསྐྱོད་ནས SBS རླུང་འཕྲིན་གྱི་མཉེན་ཆས་ཕབ་ལེན་གནང་ན་ས་ཕྱོགས་གང་དུ་ཡོད་ཀྱང་ང་ཚོའི་ལེ་ཚན་གསན་ཆོག།